གསུམ་པ། ངག་རྒྱུན་ཕ་གཏམ་བུ་འཇགས། བཅོ་ལྔ་པ། ཆོས་རྒྱལ་སྲོང་བཙན་སྒམ་པོས་བློན་པོ་འདེམས་ཚུལ། སྔོན་ཆོས་རྒྱལ་སྲོང་བཙན་སྒམ་པོས་རང་ཉིད་ལ་བློན་པོ་ཤེས་རབ་ཅན་ཞིག་དགོས་པར་དགོངས་ནས། བློན་པོ་ཁ་ཅིག་བློན་པོ་རིག་པ་ཅན་ཞིག་འཚོལ་བར་བཏང་ཞིང། ཁོང་གིས་བློན་པོ་ཚོར་གང་དག་ཁྱེད་ཚོས་བློན་པོའི་རྡོའི་པགས་ཚག་བཟོ་ཤེས་མཁན་ཞིག་རྙེད་ཚེ་ལམ་སེང་ངའི་སར་སྙན་སེང་ཞུ་བར་ཤོག་ཅེས་བཀའ་བསྒོས། བློན་པོ་ཚོ་གང་སར་ཕྱིན་ཡང་རྡོའི་པགས་ཚག་བཟོ་ཤེས་ཀྱི་ཡོད་ཟེར་མཁན་གཅིག་ཀྱང་མ་བྱུང། ཁོང་ཚོས་བཙལ་བཙལ་བའི་མཐར་ལུག་རྫི་གོས་ཧྲུལ་གྱོན་པ་ཞིག་ལུག་འཚོ་བཞིན་ཡོད་པ་དང་འཕྲད། དེར་བློན་པོ་ཚོས་ཝེ། ཁྱེད་ཀྱིས་རྡོའི་པགས་ཚག་བཟོ་ཤེས་སམ། ང་ཚོའི་རྒྱལ་པོས་རྡོའི་པགས་ཚག་བཟོ་ཤེས་མཁན་གྱི་བློན་པོ་ཞིག་དགོས་གསུང་གི་འདུག་ཅེས་སྨྲས་པས་ལུག་རྫི་དེས། ངས་རྡོའི་པགས་ཚག་བཟོ་ཤེས་ཀྱི་ཡོད། ཁྱེད་ཚོ་ཕར་ཕེབས་ནས། རྒྱལ་པོར་བྱེ་མའི་སྐུད་པ་མང་ཙམ་བཟོ་གནང་ཞུ་རོགས་ཞེས་བཤད་པར། བློན་པོ་ཚོས་ཁྱེད་ཀྱི་ཁྱིམ་གང་ན་ཡོད་དམ་ཞེས་དྲི་སྐབས། ལུག་རྫི་དེས་ངའི་ཁྱིམ་ནི་ནང་ལ་ཀ་གཅིག་རྡོ་ཕུང་གི་སྐྱོར་དང། རྩིག་ཟུར་རླུང་གི་འུར་འགོར། ཐོག་ལ་ཉི་མ་བརྒྱ་ཤར་བཅས་ཡོད་པ་ཞིག་ཡིན་པས། ཁྱེད་ཚོས་དེ་ལྟར་ཡོད་སར་འཚོལ་བར་ཕེབས་ཤོག་ཅེས་ལན་བཏབ། བློན་པོ་ཚོས་མགྱོགས་མྱུར་རྒྱལ་པོའི་སར་བསྐྱོད་དེ་རྒྱལ་པོར་དེ་དག་ཞུས་པས་རྒྱལ་པོས་ལམ་སེང་ལུག་རྫི་དེ་རྒྱལ་སར་གདན་དྲོངས་ཤིག་ཅེས་གསུངས་པས་བློན་པོ་ཚོས་ལུག་རྫི་དེ་རྒྱལ་པོའི་སར་ཁྲིད་ཡོང་ཞིང། རྒྱལ་པོ་དགྱེས་ཚོར་ཆེན་པོ་བྱུང་ནས་ལུག་རྫི་དེ་རང་ཉིད་ཀྱི་ནང་བློན་ལ་བདམས་པ་རེད། ཤོད་སྲོལ་ལ་ལུག་རྫི་འདི་ནི་བློན་པོ་མགར་སྟོང་བཙན་རེད་ཅེས་བརྗོད་ཀྱི་ཡོད།